བཞི་སྟེ་ས་ཡ་གིར་ལབ་པ་རེད། འབྲེལ་ཡུལ་ལ་ག་ཚོད་ངེས་སོང། བཞིར་ངས་པ་ཡིན་ཙང་འགལ་ཟླ་དེ་ལ་ཡང་དགག་བྱའི་ཆོས་སུ་བཏགས་པའི་དོན་དེ་ག་དང། དངོས་ཀྱི་འགལ་བ་དང་དེའི་རྒྱུ་དང་དེ་དང་ངོ་བོ་གཅིག་པ་དང། ངོ་བོ་གཅིག་པ་དེ་ལ་ཁྱབ་ཆེ་ཆུང་ཡོད་པ་ཞིག་དང་མེད་པ་ཞིག་འགལ་ཟླ་ལ་ཡང་བཞི་གྲངས་ངེས་འགྲོ་བ་རེད་ད་མདོར་བཟུང་ན་ཡ་གིར། གཞི་དེར་འགལ་ཟླ་སྣང་དུ་རུང་བ་བསྒྲུབས་ནས་འགོག་པ་ལ། འབྲེལ་ཡུལ་ལ་ངོ་བོ་རྒྱུ་འབྲས་གསུམ་དུ་ངེས། ད་མདོར་བཟུང་ན་འབྲེལ་ཡུལ་ལ་ངོ་བོ་ག་ཚོད་ངེས། བཞི་རུ་ངེས་པར་དེ་བཞིན་དུ། འགལ་ཟླ་ཡང། འགལ་ཟླ་འགོག་ནུས་ཀྱི་ངོ་བོ་རྒྱུ་འབྲས་ཀྱི་འགལ་ཟླ་གསུམ་དུ་ངེས་ད་དེ་ལ་ངོ་བོ་ལ་རང་དང་ཁྱབ་ཆེ་ཆུང་མེད་པ་གཅིག་དང་ཁྱབ་ཆེ་ཆུང་ཡོད་པ་གཅིག་བཞི་ཆགས་འགྲོ་དེ་ད་ག་རང་རེད་འགལ་ཟླ་ལ་ཡང་བྱས་ན་ད་འགལ་ཟླ་དམིགས་པའི་རྟགས་ལ་ད་གཞི་སོར་བཞག་འགྲོ་ཅི་ཡག་རེད་རང་གི་འགལ་ཟླ་འགོག་ནུས་མཁན་དེ་ལ། འགལ་ཟླ་ལ་ཡང་འགལ་ཟླ་འགོག་ནུས་ཀྱི་ཟེར་ནི། རྒྱུ། འབྲས་བུ། འགལ་ཟླའི་ངོ་བོ་ངོ་བོ་བཅས་པའི་གསུམ་བྱས་ངོ་བོ་དེ་རང་ལ་ནང་གསེས་ཀྱི། ཁྱབ་ཆེ་བ་གཅིག་དང་ཁྱབ་ཆེ་ཆུང་མེད་པ་གཅིག་བྱས་ནི་འགལ་ཟླ་གཉིས་སུ་བྱས་པའི་དེ་ཡག་རེད་ད་དང་པོ་ལ། རང་གི་འགལ་ཟླ་དངོས་དང་འགལ་ཟླའི་འབྲས་བུ་རྟགས་སུ་བཀོད་པ་གཉིས་སུ་ངེས་པས་རང་བཞིན་འགལ་དམིགས་དང་འགལ་འབྲས་དམིགས་པ་གཉིས། གཉིས་པ་ནི་ཁྱབ་བྱེད་འགལ་དམིགས། རྒྱུའི་འགལ་ཟླ་ལ་ཡང་དགག་བྱ་འགོག་ནུས་ཀྱི་རྒྱུའི་འགལ་ཟླ་དངོས་དང་འགལ་ཟླའི་འབྲས་བུ་རྟགས་སུ་བཀོད་པ་གཉིས་སུ་ངེས་པས་ད་མདོར་ཟེར་ན། སྣང་རུང་གི་འགལ་ཟླ་དམིགས་པའི་རྟགས་དེ་ལ་དྲུག་ཆགས་འགྲོ། དྲུག་ཆགས་འགྲོ་ག་རེ་ཟེར་ན་ཡ་གིར། ག་རེ་ཟེར་ན་རང་གི་འགལ་ཟླ་དངོས་དང་འགལ་ཟླའི་འབྲས་བུ་ཁྱབ་ཆེ་བ་གཉིས་སུ་ངེས་ལ། ངོ་བོ་ཁྱབ་ཆེ་ཆུང་མེད་མཁན་གྱི་རྟགས་གཅིག་ཡོད་རེད། ངོ་བོ་ཁྱབ་ཆེ་ཆུང་མེད་པའི་འགལ་ཟླ་རྟགས་སུ་བཀོད་པ་གཅིག་ཡོད་རེད། དེའི་རྟགས་བཀོད་པ་དེ་ལ་འགལ་ཟླ་དངོས་ཁོ་རྟགས་སུ་བཀོད་ནས་དེ་ན། དགག་བྱའི་ཆོས་སུ་བཏགས་པའི་དོན་དེ་མེད་པར་སྒྲུབ་སྟངས་གཅིག་དང། འགལ་ཟླ་དེ་གི་དངོས་འབྲས་ཡིན་ན་ཁོ་རྟགས་སུ་བཀོད་ནས། ཁོ་ཡོད་པའི་རྒྱུ་མཚན་གྱིས་འོ་དེ་ནི་གཞི་དེ་ན་དགག་བྱའི་ཆོས་སུ་བཏགས་པའི་དོན་དེ་མེད་པར་སྒྲུབ་སྟངས་གཅིག་གཉིས་ཆགས་འགྲོ་བ་རེད་ཅེས་པ་རེད། ད་མ་གི་རྒྱུའི་འགལ་ཟླ་ལ་ཡང་ངོ་བོ་རྒྱུ་འབྲས་གཞི་ཞེས་དུས་ཙང་རྒྱུད་ཀྱི་བར་བར་རྒྱུའི་འགལ་ཟླ་དེ་རྟགས་སུ་བཀོད་ནས། འོ་དགག་བྱའི་ཆོས་སུ་བཏགས་པའི་དོན་དེ་མེད་པར་སྒྲུབ་སྟངས་གཅིག་དང། དེ་གི་འབྲས་བུ་ཁོ་ཡོད་པ་ཁོ་རྟགས་སུ་བཀོད་ནས། འོ་དེ་དེ་ན་དགག་བྱའི་ཆོས་སུ་བཏགས་པའི་དོན་མེད་པར་སྒྲུབ་སྟངས་གཅིག་འོ་འདུག་སེ་གཉིས་ཆགས་དུས

འབྲེལ་ཡུལ་དེ་མ་དམིགས་པ་རྟགས་སུ་བཀོད་ན་དགག་བྱའི་ཆོས་སུ་བཏགས་པའི་དོན་དེ་མི་འདུག་སྒྲུབ་དགོས་པ་རེད་བ། མདོར་ན་དགག་བྱའི་ཆོས་དེ་མི་འདུག་སྒྲུབ་དགོས་ཨར། རྟགས་ཡང་དག་ཡིན་ན་དགག་བྱའི་ཆོས་འགོག་མཁན་གྱི་རྟགས་ཡང་དག་ཡིན་པས་ཁྱབ་འགྲོ་བ་རེད། བྱས་ཙང་དགག་བྱའི་ཆོས་འགོག་སྟངས་ཁོ་ན། དགག་བྱའི་ཆོས་དེ་དང་འབྲེལ་བ་གྲུབ་མཁན་གྱི་འབྲེལ་ཡུལ་ཁོ་ས་ཆ་དེའི་སྟེང་དུ་མི་འདུག་ཨར། མེད་པ་ཡིན་ཙང་དེའི་སྟེང་དུ་དགག་བྱའི་ཆོས་ཁོ་ཡོད་པ་མ་རེད་སྒྲུབ་སྟངས་གཅིག་རེད་དེ་འབྲེལ་ཟླ་མ་དམིགས་པའི་རྟགས་ཆགས་འགྲོ་བ་རེད་བ།

ཁོ་མེད་དེ། ཁོའི་རྒྱུ་ཁོ་དང་དངོས་སུ་འགལ་བ་ཁོ་ས་ཆ་དེའི་སྟེང་དུ་ཡོད་པའི་ཕྱིར་ཟེར། ད་ཡང་ཁོ་ན་ས་ཆ་དེ་ན་ཁོ་མེད་དེ། ཁོའི་འབྲས་བུ་ཁོ་དང་འགལ་བ་ཁོ་དངོས་སུ་ཡོད་པའི་ཕྱིར་ཟེར། ས་ཆ་དེ་ན་ཁོ་མེད་དེ་ཁོའི་ཁྱབ་བྱེད་ཁོ་དང་འགལ་བ་ཁོ་ས་ཆ་དེའི་སྟེང་དུ་ཡོད་པའི་ཕྱིར་ཟེར་བཀོད་ཡོང་དུས་ཙང་དམིགས་པ་རྟགས་སུ་བཀོད་པ་ཡིན་ཚེ་འགལ་ཟླ་དམིགས་པའི་རྟགས་ཟེར་བ་འདུག་སེ་འགྲོ་བ་རེད། འགལ་ཟླ་དམིགས་པའི་རྟགས་ལ་སྣང་རུང་འགལ་ཟླ་དམིགས་པའི་རྟགས་ལ། ད་ལྟ་དེ་ནི་མ་དངོས་བསྟན་ལ་བཞག་ན་དྲུག་བཞག་ཡོང་གོ་དྲུག་པོ་དེ་བཞག་དགོས་དོན་ག་རེ་ཟེར་ན།

བྱས་དང་དགག་བྱའི་ཆོས་སུ་ལྟ་བའི་དོན་དེ་གི་ག་ད་གོ། དགག་བྱའི་ཆོས་སུ་བཏགས་པའི་དོན་དེ་གི་འགལ་ཟླ་ཁོ་ལ། དེ་ནི་ག་རེ་རེད་ཟེར་ན། ངོ་བོ་རྒྱུ་འབྲས་བུ་བཅས་ནི། འོ་དེ་ནི་ག་རེ་ངོ་བོ་ཁོ་ལ་ཁྱབ་ཆེ་ཆུང་མེད་མཁན་གཅིག་དང། འོ་ཁྱབ་ཆེ་ཆུང་ཡོད་མཁན་གཅིག་བཞི་ཡོད་པ་ཡིན་ཙང་འགལ་ཟླའི་སྒོ་ནས་སྒྲུབ་པ་ལ་ཡང། ཁྱབ་ཆེ་ཆུང་གཉིས་སུ་ངེས་ལ། དང་པོ་ལ་ཟེར་རང་གི་འགལ་ཟླ་དངོས་དང་འགལ་ཟླའི་འབྲས་བུ་རྟགས་སུ་བཀོད་པ་གཉིས་སུ་ངེས་པ་ལས་རང་བཞིན་འགལ་དམིགས་དང། འགལ་འབྲས་དམིགས་པ་གཉིས་བྱུང་བ་རེད། ཐ་ནི་འོ་ན་ལ། འགལ་དམིགས་ཀྱི་རྟགས་དྲུག་ཏུ་དྲུག་གི་མིང་གཅིག་ལབ་དང། རང་བཞིན་འགལ་དམིགས་ནི། རང་བཞིན་འགལ་དམིགས་བྱས་འགལ་འབྲས་དམིགས་པ་བྱས། ཁྱབ་བྱེད་འགལ་དམིགས་བྱས་རྒྱུ་འགལ་དམིགས་བྱས། རྒྱུ་དང་འགལ་བའི་འབྲས་བུ་དམིགས་པ་བྱས་ནི། ཨཱ་ལི་འདུག་སེ་ནི། རང་བཞིན་འགལ་དམིགས་འགལ་འབྲས་དམིགས་པ་ཁོ་རང་གཉིས་ཨཱ་ལི་མཉམ་པོ་ཡོང་རང་བཞིན་འགལ་དམིགས་འགལ་འབྲས་དམིགས་པ་ཡང་མིན་ན་འདུག་སེ་རོ་རང་བཞིན་འགལ་དམིགས་ཁྱབ་བྱེད་འགལ་དམིགས་རྒྱུ་འགལ་དམིགས།

འགལ་འབྲས་དམིགས་པ། རྒྱུ་དང་འགལ་བའི་འབྲས་བུ་དམིགས་པ། འགལ་བའི་འབྲས་བུ་གོ་དམིགས་པ། རྒྱུ་དང་འགལ་བའི་འབྲས་བུ་གོ་དམིགས་པ། ཁོ་གཉིས་ཀྱི་ཁྱད་པར་རེད་དོ། འདུག་སེ་སྣང་རུང་གི་རྟགས་དེ་ལ་དྲུག་ཡོད། སྣང་རུང་འགལ་ཟླ་དམིགས་པའི་རྟགས་ལ། རྒྱུའི་འགལ་ཟླ་ལ་ཡང། དགག་བྱ་འགོག་ནུས་ཀྱི་རྒྱུའི་འགལ་ཟླ་དངོས་དང་འགལ་ཟླའི་འབྲས་བུ་རྟགས་སུ་བཀོད་པ་གཉིས་སུ་ངེས་པས། རྒྱུ་འགལ་དམིགས་དང་རྒྱུ་དང་འགལ་བའི་འབྲས་བུ་དམིགས་པ་གཉིས་དང། དགག་བྱའི་ཆོས་ཀྱི་འབྲས་བུའི་འགལ་ཟླ་ལ་འབྲས་བུ་ཡིན་ཙམ་གྱིས་འགོག་མི་ནུས་ཤིང། དངོས་འབྲས་ཀྱི་འགལ་ཟླ་དགོས་པས། འོ། འབྲས་བུ་འགལ་དམིགས་གཅིག་སྟེ། དེ་ལྟ་ན་མ་དམིགས་པའི་རྟགས་དེ་ལ་རྟགས་དྲུག་ཡོད་ཅེས་རེད་པས། འོ། མ་དམིགས་དྲུག་དང། འབྲེལ་ཟླ་མ་དམིགས་པ་བཞི་ཞེས་མདོར་བསལ་ན་བསྡོམས་པས་ག་ཚོད་ཆགས་སམ། བཅུ་ཆགས་རོ། བྱས་ཙང་མི་དམིགས་པ་དེ་ནི་སྦྱོར་བའི་བྱེ་བྲག་གིས་རྣམ་པ་བཅུ་ཡིན་ནོ། ཚད་མ་རྣམ་ངེས་ནང་ལ་གསུངས་ཡས་དེ་རྒྱུ་མཚན་དེ་ལ་བརྟེན་ནས་གསུངས་པ་རེད། ཅེས་འདུག་སེ་འགྲོ་བ་རེད། ད་འདི་གཤམ་དེར་ཅེས་ཡང་བསྐྱར་དོན་ཡོང་གི་རེད་ཡང། ཡིན་ནོ། ཞེས་གསུངས་ཀྱི་དེ་ལས་གཞན་དུ་འདོད་པ་དག་བསྟན་བཅོས་ཀྱི་དགོངས་པར་མི་སེམས་སོ། ཅེས་ཚད་མ་ཀུན་བཏུས་ཀྱི་དགོངས་པ་མ་རེད། ཟེར། འདིར་རྩ་བར་དངོས་སུ་དབྱེ་བ་བཞི་བསྟན་ནས། ཅེས།

འགོག་པའི་གཙོ་བོ་འགལ་དམིགས་གཉིས་པོ་འདིར་བསྡུས་པ་ཤེས་པའི་ཆེད་དུ་ཡིན། ཅེས་འདུག་ཟེར། ད་གང་ཚེ་འདི་ནི་ན་དངོས་བསྟན་འདི་ལ་འགལ་ཟླ་དམིགས་པའི་རྟགས་གཉིས་དང་འབྲེལ་ཟླ་མ་དམིགས་པའི་རྟགས་གཉིས་ཞེས་ནི་བཞི་ཡོད་རེད། ད་འགལ་ཟླ་དམིགས་པའི་རྟགས་གཉིས་པོ་དེ་ལ་ག་རེ་ཟེར་ན་རང་བཞིན་འགལ་དམིགས་དང་འགལ་འབྲས་དམིགས་པའི་རྟགས་གཉིས་པོ་དེ་བཞག། འབྲེལ་ཟླ་མ་དམིགས་པའི་རྟགས་ལ་རྒྱུ་མ་དམིགས་པའི་རྟགས་དང་རང་བཞིན་མ་དམིགས་པའི་རྟགས་གཉིས་པོ་དེ་བཞག་ཟེར་འོ་འདུག་སེ་འགྲོ་བ་རེད། ཞེས་དང། འབྲེལ་ཡུལ་བཀག་ནས་འགོག་པ་ལ། འགལ་ཟླ་བསྒྲུབས་ནས་འགོག་པ་ལ། འགལ་ཟླ་ཀོ་རྟགས་སུ་བཀོད་ནས། དགག་བྱའི་ཆོས་དེ་འགོག་པ་ལ། ག་འདྲ་ཞིག་འདུག་ཟེར་ན། དངོས་སུ་གནོད་པའི་འགལ་ཟླ་རྟགས་ལ་བཀོད་ནས་དགག་བྱའི་ཆོས་འགོག་སྟངས་གཅིག་དེ་ག་རེ་ཟེར་ན་རང་བཞིན་འགལ་དམིགས་དེ་ལབ་པ་རེད། ཁོ་དངོས་སུ་མི་གནོད་ཀྱང། བརྒྱུད་ནས་དངོས་སུ་གནོད་བྱེད་བསྒྲུབ་པའི་སྒོ་ནས་དགག་བྱའི་གཙོ་བོ་འགོག་པ་ཁོ་ལ་ག་རེ་ཟེར་ན་འགལ་འབྲས་དམིགས་པའི་རྟགས་དེ་ལབ་པ་རེད། འོ་འདུག་སེ་གཉིས་པོ་འདིར་བསྡུས་པ་ཤེས་པའི་ཆེད་དུ་ཡིན། འགལ་དམིགས་ཀྱི་རྟགས་རྣམས་འདིར་བསྡུས་པ་ཤེས་པའི་ཆེད་དུ་ཡིན། འགལ་དམིགས་ཀྱི་རྟགས་ག་ཚོད་ཡོད་ན་ཡང་དངོས་ཀྱི་འགལ་ཟླ་རྟགས་སུ་བཀོད་པ་གཅིག་དང་ཡང་མིན་ན་དངོས་སུ་མི་གནོད་ཀྱང་བརྒྱུད་ནས་གནོད་བྱེད་དུ་སྒྲུབ་པའི་རྟགས་གཉིས་སུ་ཐག་ཆོད་པ་རེད་ཅེས་དང། འབྲེལ་ཟླ་མ་དམིགས་པའི་རྟགས་གཉིས་བཤད་པ་དེ་ད་དངོས་བསྟན་ལ་འབྲེལ་ཟླ་མ་དམིགས་པའི་རྟགས་གཉིས་ཤོད་དགོས་དེ་ག་རེ་ཟེར་ན། འབྲེལ་ཡུལ་གོ་མ་དམིགས་པ་རྟགས་སུ་བཀོད་ཡས་དེ་ལ་འབྲེལ་ཡུལ་དོན་གཞན་གཅིག་དང་དོན་གཞན་མ་ཡིན་པ་གཉིས་སུ་ཐག་ཆོད་རོ། འབྲེལ་ཡུལ་དོན་གཞན་དང་དོན་གཞན་མ་ཡིན་པ་ཐག་ཆོད་དེ་འབྲེལ་བ་ལ་ངོ་བོ་གཅིག་པ་དང་ངོ་བོ་གཅིག་པ་མ་ཡིན་པ་གཉིས་སུ་ཐག་ཆོད་པ་ཡིན་པའི་ཕྱིར། རེད་བ། འབྲེལ་བ་ལ་ངོ་བོ་ཐ་དད་ཀྱི་འབྲེལ་བ་གཅིག་དང། ངོ་བོ་གཅིག་པའི་འབྲེལ་བ་གཅིག་ཐག་ཆོད་པ་ཡིན་ཙང་འབྲེལ་ཡུལ་གོ་ལ། ངོ་བོ་གཅིག་པ་གཅིག་དང་ངོ་བོ་ཐ་དད་གཅིག་གཉིས་ཐག་ཆོད་བྱ་བའི་འབྲེལ་ཡུལ་དེ་མི་འདུག་སེ་བཀོད་ཡས་དེ་ལ་ངོ་བོ་གཅིག་པ་གོ་མི་འདུག་སེ་རྟགས་སུ་བཀོད་སྟངས་གཅིག་དང་ངོ་བོ་ཐ་དད་གོ་མི་འདུག་སེ་རྟགས་སུ་བཀོད་སྟངས་གཉིས་ཡོད་ཙང་དེ་ནི་ད་ལྟ་འདིའི་སྐབས་སུ་ད་ལྟ་ཁ་རུ་འགོ། རྒྱུ་མ་དམིགས་པ་དང་རང་བཞིན་མ་དམིགས་པའི་གཏན་ཚིགས་གཉིས་པོ་དེ་བསྟན་དེ། འབྲེལ་ཟླ་མ་དམིགས་པའི་རྟགས་རྣམས་དེ་གཉིས་སུ་བསྡུས་པ་ཤེས་པའི་ཆེད་དུ་ག་རེ་གཉིས་སུ་འབྲེལ་ཟླ་མ་དམིགས་པའི་རྟགས་ག་ཚོད་བཀོད་ན་ཡང་ཡང་མིན་ན་ནི། དགག་བྱའི་ཆོས་སུ་བཏགས་པའི་དོན་དེ་དང་འབྲེལ་ཡུལ་དོན་གཞན་གཅིག་མེད་པ་རྟགས་སུ་བཀོད་ནས་སྒྲུབ་པ་རེད། ཡང་མིན་ན་ནི་དགག་བྱའི་ཆོས་སུ་བཏགས་པའི་དོན་དེ་དང་འབྲེལ་ཡུལ།

དགག་བྱའི་ཆོས་སུ་བཏགས་པའི་དོན་དེ་དང་འབྲེལ་ཡུལ་ངོ་བོ་ཐ་དད་པ་གཅིག་མ་དམིགས་པའི་ཕྱིར། དེ་ལ་དགག་བྱའི་ཆོས་སུ་བཏགས་པའི་དོན་དེ་དང་འབྲེལ་ཡུལ་ངོ་བོ་གཅིག་པ་གོ་ལ་ག་རེ་ཟེར་ན། དགག་བྱའི་ཆོས་སུ་བཏགས་པའི་དོན་དེ་དང་ངོ་བོ་ཁྱབ་ཆེ་ཆུང་རྩ་ནས་མེད་མཁན་གཅིག་མ་དམིགས་པའི་ཕྱིར་རྟགས་སུ་བཀོད། གོ་ལ་རང་བཞིན་མ་དམིགས་པའི་གཏན་ཚིགས་ཆགས་འགྲོ་བ་རེད། དགག་བྱའི་ཆོས་སུ་བཏགས་པའི་དོན་དེ་ལས་ཏོག་ཙམ་ཁྱབ་ཆེ་གཅིག་དང་ངོ་བོ་གཅིག་པ་ཡིན་ན་དེ་ལས་ཁྱབ་ཆེ་བ་གཅིག་མི་འདུག་པ་མ་དམིགས་པའི་ཕྱིར་རྟགས་སུ་བཀོད་དེ་ལ་ནི་ཤིང་མེད་པའི་ཕྱིར་ཟེར་ཁྱབ་བྱེད་མ་དམིགས་པའི་རྟགས་དེ་ཆགས་འགྲོ་བ་རེད་ད་དེ་ཉིད་གཉིས་པོ་དེ་འབྲེལ་ཡུལ་ངོ་བོ་གཅིག་པ་གཅིག་མ་དམིགས་པའི་རྟགས་སུ་བཀོད་པ་རེད་སུ་དང།

འབྲེལ་ཡུལ་དོན་གཞན། དོན་གཞན་བཀག་པ་ཟེར་གོ་དོན་གཞན་བཀག་པ་ཟེར་དོན་གཞན་གོ་མ་དམིགས་པར་རྟགས་སུ་བཀོད་པ་ཟེར་ད་དོན་དག་ལ་དོན་གཞན་གོ་མ་དམིགས་པའི་རྟགས་སུ་བཀོད་སྟངས་གཉིས་ཨ་འདུག་ཤིང་མེད་པའི་ཕྱིར་བུམ་པ་ཚད་མས་མ་དམིགས་པའི་ཕྱིར་ཞེས་གཉིས་འདུག་ཨ་ངོ་བོ་གཅིག་པ་གཉིས་རྟགས་སུ་བཀོད་འདུག་ཨ་དེ་ལ་མེད་པའི་རྟགས་སུ་བཀོད་འདུག་ཨ་ད་འབྲེལ་ཡུལ་ངོ་བོ་ཐ་དད་ཡིན་པ་འདི་འབྲེལ་ཡུལ་དོན་གཞན་ཡིན་ན་འདྲ་འདུག་ངོ་བོ་ཐ་དད་ཡིན་པ་གོ་ས་ཆ་དེ་འདུག་མེད་པའི་ཕྱིར་ཟེར་ཁོ་ལ་འོ་ཁོའི་རྒྱུ་དེ་མེད་པའི་ཕྱིར་ཁོའི་དངོས་འབྲས་དེ་མེད་པའི་ངང་ལ་དགག་བྱའི་ཆོས་སུ་བཏགས་པའི་དོན་དེ་དང་ཡང་མིན་ན་འབྲེལ་ཡུལ་ངོ་བོ་ཐ་དད་ཅིག་མེད་པར་རྟགས་སུ་བཀོད་པ་ཅིག་དང་ཡང་ན་མིན་ན་འབྲེལ་ཡུལ་ངོ་བོ་གཅིག་པ་ཞིག་མེད་པར་རྟགས་སུ་བཀོད་པ་རེད། འབྲེལ་ཡུལ་ངོ་བོ་གཅིག་པ་ཞིག་མེད་པར་རྟགས་སུ་བཀོད་པ་གང་ག་ལོ་རང་བཞིན་མ་དམིགས་པའི་གཏན་ཚིགས་ནང་ལ་ཚུར་བསྡུས་ནས་ཡོང་དགོས་རེད་བྱས་པ་རེད། འབྲེལ་ཡུལ་ངོ་བོ་ཐ་དད་ཅིག་མེད་པར་རྟགས་སུ་བཀོད་ནས་གཏན་ཚིགས་གང་ཡིན་པ་དེ་ག་རེ་ཟེར་ན་རྒྱུ་མ་དམིགས་པའི་གཏན་ཚིགས་ནང་ལ་བསྡུས་པའོ་ཤེས་པའི་ཆེད་དུ་ད་ལྟ་འདིའི་སྐབས་སུ་རྟགས་གཉིས་པོ་འདི་བསྟན་པ་ཡིན་ཟེར་ཨོ་རེད་པ་ད་ལྟ་དངོས་བསྟན་དངོས་བསྟན་ལ་གོ་བར་བྱེད་པ་དོན་གཞན་དང་དོན་གཞན་མ་ཡིན་པ་བཀག་པ་གཉིས་སུ་ངེས་ལ་སུ་བ་ད་དོན་གཞན་དང་དོན་གཞན་མ་ཡིན་ཟེར་ངོ་བོ་གཅིག་པ་དང་ངོ་བོ་གཅིག་པ་མ་ཡིན་པ་གཉིས་སུ་ཐག་ཆོད་རེད་བྱས་རེད། འདིར་ཡང་གཙོ་བོ་དེ་གཉིས་སུ་ངེས་པར་ཤེས་པའི་ཆེད་དུ་ཡིན་ལ་ཟེར་དེ་དུས

འོ། དེ་ནི་ཁྱབ་བྱེད་འགལ་དམིགས་ཤུགས་ལ་བསྟན་པ་རེད། དེ་ནི་འགལ་འབྲས་དམིགས་པའི་རྟགས་སོ། ད་མ་ཁ་སང་རྒྱུ་འགལ་དམིགས་རྒྱུ་དང་འགལ་བའི་འབྲས་བུ་དམིགས་པ། འབྲས་བུ་འགལ་དམིགས་འོ་དེ་གསུམ་དེ་ད་འདིའི་ཁ་ཐུག་ལ་བསྟན་ཡོད་ཨ་མ་ད་གཤམ་དུ་མ་གས་བསྟན་ཟིན་ཡོད་རེད་ད་དེ་ལ་བཤད་སྟངས་གཉིས་ཡོད་རེད་ཡང་ཁ་ཅིག་གིས་ཟེར་ན་འདིའི་ནང་ལ་དེ་ད་འདིའི་ཁ་ཐུག་ལ་བསྟན་པ་རེད་བྱས་པ་རེད། འགལ་དང་ཞེས་པའི་མདོར་ཟེར་ན་གང་ཅི་འགལ་དང་ཞེས་པས་རང་བཞིན་འགལ་དམིགས་དངོས་སུ་བསྟན་པར་ཁྱབ་བྱེད་འགལ་དམིགས་ཤུགས་ལ་བསྟན་པ་རེད། རེད་པ། འབྲས་བུ་དག་གྲུབ་ཅེས་པ་དེ་ལ་ཤུགས་བསྟན་མེད་བྱས་པ་རེད་ད་དེ་ད་དོན་དག་ལམ་སང་ཆེ་ཁོ་རང་བྱས་ན་འབྲས་བུ་དག་གྲུབ་ཅེས་ཟེར་དེ་ལ་ཤུགས་བསྟན་མ་བཞག་རེད་བྱས་ཚུལ་ད་དེ་ན་དངོས་བསྟན་གཉིས་དང་ཤུགས་བསྟན་གཅིག་ཆགས་འགྲོ་བ་རེད།

རྟགས་གཞན་འཕེན་པའི་ཚུལ་དུ་ཤེས་པའི་བག་ཚ་དབྱེ་བ་ཤེས་པའི་ཕྱིར་དུ་ཚུལ་འདི་བསྟན་པ་ཡིན་གསུངས་འདུག་པ་འོ། བྱས་ཙང་ཤུགས་བསྟན་གཉིས་པོ་དེ་སླེབས་པ་རེད་ད་ག་རེ་རེད་ཟེར་ན་རང་བཞིན་འགལ་དམིགས་ཀྱིས་ཁྱབ་བྱེད་འགལ་དམིགས་ཤུགས་ལ་བསྟན་པ་རེད། རང་བཞིན་མ་དམིགས་པའི་གཏན་ཚིགས་ཀྱིས་ཁྱབ་བྱེད་མ་དམིགས་པའི་གཏན་ཚིགས་དེ་ཤུགས་ལ་བསྟན་པ་རེད། ད་དེ་ཡིན་ཙང་ཤུགས་ལ་གོ་ཡོང་དགོས། གོ་བ་ཡིན་ཙང་འགྲེལ་པའི་ཁ་ཐུག་ལ་དེ་འདྲ་ག་རེ་འགོར། རྣམ་འགྲེལ་རང་འགྲེལ་ནང་ལ་དེ་གཉིས་ཀ་དངོས་སུ་བཤད་བཞག་རེད་དེ་གཉིས་པོ་དེ་དངོས་སུ་བཤད་ཡོད་རེད། ཁྱབ་བྱེད་འགལ་དམིགས་དང་ཁྱབ་བྱེད་མ་དམིགས་པའི་གཏན་ཚིགས་གཉིས་པོ་དེ་དངོས་སུ་གསུངས་བཞག་ཡོད་རེད། དངོས་སུ་གསུངས་པ་དེ་དོན་དག་ག་རེའི་ཆེད་དུ་རེད་ཟེར་ན། རྩ་བས་དངོས་སུ་མ་བསྟན་ཀྱང་རྩ་བའི་ཡ་གི་དངོས་བསྟན་གཉིས་ཀྱི་ཤུགས་ལ་གོ་ཡས་ཀྱི་གཏན་ཚིགས་འདི་གོ་འདི་གཉིས་པོ་དེ་རེད་དོ་ཟེར་འོ་ཁོ་ངོས་འཛིན་བྱས་ནས་འགྲོ་བ་འགྲེལ་པས་གཉིས་ཁ་བསྐང་བ་ནི་ཁྱབ་བྱེད་འགལ་དམིགས་ཀྱི་གཏན་ཚིགས་དེ་ཁྱབ་བྱེད་འགལ་དམིགས་ཀྱི་གཏན་ཚིགས་དེ་འགྲེལ་པས་དངོས་སུ་བསྟན་པ་དེ་ག་རེ་ཟེར་ན་རྩ་བས་དངོས་སུ་བསྟན་པའི་རང་བཞིན་འགལ་དམིགས་ཀྱི་ཤུགས་ལ་གོ་ཡས་ཀྱི་གཏན་ཚིགས་གང་ཞིག་ཟེར་ན་ཁྱབ་བྱེད་འགལ་དམིགས་ཀྱི་གཏན་ཚིགས་དེ་རེད་ཟེར་ནས་འགྲེལ་པས་དངོས་སུ་བཤད་པ་རེད། ད་ཡ་གི་ཁྱབ་བྱེད་མ་དམིགས་པའི་གཏན་ཚིགས་དེ་རང་འགྲེལ་གྱིས་དངོས་སུ་བསྟན་ཡོད་རེད་རང་འགྲེལ་གྱིས་དངོས་སུ་བསྟན་ཡོད་རེད་འདི་ག་རེ་དོན་དག་ལ་བསྟན་པ་རེད་ཟེར་ན། རྩ་བའི་ངོ་བོ་ལྟར་བདག་ཉིད་དག་ནི་མ་གྲུབ་པ་ཞེས་པའི་གཞུང་དེ་གིས་རང་བཞིན་མ་དམིགས་པའི་གཏན་ཚིགས་དངོས་སུ་བསྟན་པ་རེད་དེ་བསྟན་པའི་ཤུགས་ལ། ཁྱབ་བྱེད་མ་དམིགས་པའི་གཏན་ཚིགས་ཅིག་གོ་ཡོང་གི་ཡོད་རེད་གོ་བ་ཡིན་ད་དེ་ག་རེ་གོ་བ་རེད་ཟེར་ན་ཁྱབ་བྱེད་མ་དམིགས་པའི་གཏན་ཚིགས་དེ་འདི་རེད་ད་ཟེར་ནས་འོ་འགྲེལ་པར་གཉིས་ཁ་བསྐང་བ་ནི་རང་བཞིན་འགལ་དམིགས་དང། རང་བཞིན་མ་དམིགས་པའི་གཏན་ཚིགས་གཉིས་པོ་དེ་ཡིས་རྟགས་གཞན་ཅིག་འཕེན་རེ་རེ་ཤུགས་ལ་འཕེན་གྱི་ཡོད་རེད། ཁོ་འཕེན་པ་དེ་ཧ་གོ་བའི་ཆེད་དུ་མཚོན་ཏེ་བསྟན་པ་ཡིན། ཨོ་ད་དེའི་ཚེ་ཡིན་པར་ཡང་བསྐང་བ་ནི་རང་བཞིན་འགལ་དམིགས་དང་རང་བཞིན་མ་དམིགས་པའི་རྟགས་གཉིས་ཀྱིས་རྟགས་གཞན་འཕེན་པའི་ཚུལ་ཤེས་པར་བྱ་བའི་ཆེད་དུ་མཚོན་ཏེ་བསྟན་པ་ཡིན་ནོ། དེ་དག་ཀྱང་སྦྱོར་བའི་བྱེ་བྲག་གིས་ཐ་དད་དུ་དབྱེ་བ་ཙམ་ཡིན་གྱི། ད་ལྟ་ཁོ་ནར་རྟགས་རེ་རེ་རེ་རེ་དགག་བྱའི་ཆོས་སུ་བཏགས་པའི་དོན་ལོགས་ཀ་རེ་རེ་ལོགས་ཀ་རེ་རེ་ལོགས་ཀ་རེ་རེ་བཟུང་བྱས་ཁོ་ལ་རྟགས་རེ་རེ་རེ་བཀོད་ནས་ཕྱིན་པ་རེད། འགལ་དམིགས་ཀྱི་རྟགས། དྲུག་དང། འབྲེལ་ཟླ་མ་དམིགས་པའི་རྟགས་བཞི་བཅུ་བཅུ་པོ་དེ་འདུག་སེ་འགྲོ་བ་རེད་མ་གཏོགས་པ་ས་གཅིག་ནི། སྦྱར་བར་བྱ་བ་སོ་སོར་ངེས་པ་མ་ཡིན་ཏེ་ཡིན་གཅིག་མིན་གཅིག་གི་དགག་བྱའི་ཆོས་སུ་བཏགས་པའི་དོན་རྟགས་རེ་རེ་བཀོད་པར་བྱེད་པ་ལ་དགག་བྱའི་ཆོས་སུ་བཏགས་པའི་དོན་མི་འདྲ་རེ་རེ་མི་འདྲ་རེ་རེ་བཞག་དགོས་ཁྱབ་པ་ཡོད་པ་མ་རེད་མེད་དེ་དགག་བྱའི་ཆོས་སུ་བཏགས་པའི་དོན་གཅིག་ཁེར་གཅིག་འགོག་པར་བྱེད་པ་ལ་ཡང་རྟགས་མི་འདྲ་བ་མང་པོ་བཀོད་རྒྱུ་འདུག་གསུངས་པ་དང། མ་དམིགས་པའི་རྟགས་ལ་རེད་པ། འོ་དེ་དག་ཀྱང་སྦྱོར་བའི་བྱེ་བྲག་གིས་ཐ་དད་དུ་དབྱེ་བ་ཙམ་ཡིན་གྱི། སྦྱར་བར་བྱ་བ་སོ་སོར་ངེས་པ་ནི་མ་ཡིན་ཏེ་དགག་བྱའི་ཆོས་སུ་བཏགས་པའི་དོན་རེ་རེ་ལ་རྟགས་མི་འདྲ་རེ་རེ་བཀོད་ནས་འགྲོ་དགོས་མ་རེད་ཅེས་པ་རེད། དགག་བྱའི་ཆོས་གཅིག་ཁེར་བྱས་ཏེ་གྲང་རེག་གཅིག་པོ་འགོག་པ་ལ་ཡང་དུ་མར་དབྱེ་རུང་བས་ཟེར་གྲང་ས་ཆ་དེ་རུ་ད་གྲང་རེག་གཅིག་པོ་མེད་པ་ལ་ཡང་རྟགས། ཡིན་གཅིག་མིན་གཅིག་གི་དེ་ན་མེ་སྟོབས་ཆེན་པོས་ཁྱབ་པར་ནོན་པའི་ཕྱིར་ཟེར་དེ་རྐྱང་རྐྱང་ཨུ་ཚུགས་རྒྱག་ནས་བཀོད་དགོས་མ་རེད་རྟགས་གཞན་དག་མང་པོ་བཀོད་རྒྱུ་ཡོད་རེད་གསུང་བ་རེད། དབྱེ་རུང་ཡང་འདིར་བཤད་པ་རྟགས་ཡང་དག་གི་མཚན་གཞིའི་དབྱེ་བ་ངེས་པའི་ཡན་ལག་དང། འོག་ཏུ་འདིར་བཤད་པ་རྟགས་ཡང་དག་གི་མཚན་གཞི་དབྱེ་བ་ངེས་པའི་ཡན་ལག་ཟེར་དུས་ཙ་གི་མ་དམིགས་པའི་རྟགས་ཀྱི་མཚན་གཞི། འོ། དེའི་ནང་ནས་ཀྱི་སྣང་རུང་མ་དམིགས་པའི་རྟགས་ཀྱི། འོ། མཚན་གཞི་དེ་དབྱེ་བ་ངེས་པའི་ཕྱིར་དུ་རེད། འོག་ནས་བཤད་པ། མཚན་གཞི་ལ་མཚན་ཉིད་ངེས་བྱེད་ཀྱི་བཤད་པ། མ་གིར་དེ་དེ་ལྟར་མི་དམིགས་འདི་རྣམ་གསུམ་བཤད་ཀྱང་རྣམ་པ་དུ་མ་སྟེ་ཞེས་མ་གིར་གཅིག་ཡོད་རེད་པ། གང་གང་དུ་འདུ་བྱེད་ཀྱི་དབྱེ་བ་ཤེས་པའི་ཕྱིར་དུ་ཡིན། འོ། དེའི་མཚན་གཞི་ལ་མཚན་ཉིད་ངེས་བྱེད་ཀྱི་ཚད་མའི་ཡན་ལག་ཏུ་ཡིན་ལ། ཡང་འདིར་མདོར་བསྟན་དང་འོག་ནས་རྒྱས་པར་འཆད་པས། དགོས་པ་ཐ་དད་པ་ཅན་ཡིན་པའི་ཕྱིར་ཟློས་སྐྱོན་མི་འདུག་ཟེར། མ་དམིགས་པའི་རྟགས་ཁ་ཐུག་འདིའི་སྐབས་སུ་མ་དམིགས་པའི་རྟགས་གཅིག་བསྟན་པ་རེད། འདི་ལྟར། ཡང་གཤམ་དུ་དེ་དེ་ལྟར་མི་དམིགས་འདི་རྣམ་གསུམ་བཤད་ཀྱང་རྣམ་པ་དུ་མ་སྟེ་ཞེས་མ་གིར་མ་དམིགས་པའི་རྟགས་གསུམ་བཤད་པ་ཞིག་ཡོད་རེད། འོ་དེ་བཤད་པ་གཉིས་པོ་དེ་མ་དམིགས་པའི་རྟགས་བཤད་པ་སྣང་རུང་མ་དམིགས་པའི་རྟགས་བཤད་པ་ཡིན་པ་འདྲ་འདྲ་རེད། ཟློས་སྐྱོན་མི་འགྲོ་མི་འགྲོ་དེ་ག་རེ་ཟེར་ན་དགོས་པ་ཐ་དད་ཡོད་པའི་ཕྱིར་རེད་ཟེར་འོ་འདུག་ཟེར། ག་རེ་ཟེར་ན་གཅིག་མདོར་བསྟན་དང་རྒྱས་བཤད། ཡང་མིན་ན་གཅིག་ནི་མཚན་གཞི་དབྱེ་བ་ངེས་པ་ཅིག་མ་གིར་གཤམ་མ་དེ་མཚན་གཞི་ཁོ་ལ་མཚན་ཉིད་ངེས་བྱེད་ཀྱི་ཚད་མའི་ཡན་ལག་ཏུ་བསྟན་པ་རེད།